གནང་བའི་མཛད་སྒོ་ཁག་དང་དུས་ཆེན་ཁག་མཚམས་འཇོག་བྱས་པ་སོགས་ཀྱི་སྐོར་གནས་ཚུལ་འགོད་སྤེལ་བྱས་ཡོད། ང་ཚོས་ད་དུང་མདུན་སྐྱོད་ཀྱི་འདུན་པ་བཅངས་པའི་དུས་འདིར་ང་ཚོའི་ལས་རིམ་གསན་གཟིགས་གནང་མཁན་རྣམ་པར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ངོས་ནས་བཀའ་དྲིན་ཆེ་ཞུ་བཞིན་ཡོད། ཁྱེད་རྣམ་པའི་འགྱུར་མེད་ཀྱི་རྒྱབ་སྐྱོར་ནི་ང་ཚོའི་ལམ་ལྷོང་གི་འབྲེལ་བའི་ཆ་ཤས་ཆུང་ངུ་ཞིག་རྩ་བ་ནས་མིན།

བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ལ་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་བྱ་བ་ཡོངས་ཀྱི་ཚབ་ཞུས་ཏེ་སྒོ་གསུམ་གུས་པ་ཆེན་པོས་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་ཡུན་དུ་བརྟན་ཅིང་ཐུགས་བཞེད་ལྷུན་གྱིས་འགྲུབ་པའི་སྨོན་འདུན་ཞུ་རྒྱུ་དང་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་སྐལ་ལྡན་བློ་གྲོས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལོ་ངོ་བཅུ་ཕྲག་གསུམ་མ་ཟིན་ཙམ་གྱི་དུས་ཡུན་དེའི་རིང་རྒྱ་ཆེའི་གསན་མཁན་རྣམ་པ་ཚོར་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་བོད་ནང་གི་དངོས་ཡོད་ཀྱི་གནས་ཚུལ་ཁག་དུས་ཐོག་རྒྱང་སྲིང་ཞུ་རྒྱུར་འབད་བརྩོན་གཙོ་བོ་ཞུ་བཞིན་ཡོད། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོར་ཕྱི་ཕྱོགས་སུ་འབྲེལ་གཏུག་བྱེད་རྒྱུར་དམ་དྲག་ཧ་ཅང་ཤུགས་ཆེ་བྱེད་བཞིན་པའི་དུས་འདིར་ཡང་ང་ཚོའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་དཔེར་ན་བོད་ནང་བོད་ཀྱི་སྐད་ཡིག་དང་ཆོས་ལུགས་རིག་གཞུང་གི་ཉམས་ལེན་བཀག་སྡོམ་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་སྐོར་དང། རྒྱ་ནག་ཁྱོན་ཡོངས་ཀྱི་ནང་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་ཤུགས་རྐྱེན་དེ་བོད་ནང་གི་བོད་མི་ཚོར་ཡང་འཕྲད་བཞིན་པ། དེ་བཞིན་བོད་ཀྱི་ཁོར་ཡུག་ཐོག་དོ་ཕོག་ཇི་བྱུང་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་ས་མཐོའི་སྟེང་ཆུ་ཤུགས་གློག་འདོན་ཁང་གསར་རྒྱག་དང་འབྲོག་པའི་ས་ཆ་བཙན་འཕྲོག་གིས་ཉི་འོད་གློག་ནུས་ཀྱི་འོད་སྡེར་འབུམ་ཕྲག་མང་པོ་བཙུགས་པ་སོགས་བོད་མི་ཚོར་འཕྲད་བཞིན་པའི་དངོས་ཡོད་ཀྱི་གནས་ཚུལ་མང་དག་ཞིག་བོད་ནང་ནས་མཁོ་སྤྲོད་བྱུང་དང་འབྱུང་བཞིན་ཡོད་སྟབས་ད་རེས་ཀྱི་གོ་སྐབས་འདི་བཟུང་སྟེ་གནས་ཚུལ་མཁོ་སྤྲོད་པ་རྣམ་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། ང་ཚོའི་རླུང་འཕྲིན་དང་བརྙན་འཕྲིན་དེ་བཞིན་སྤྱི་ཚོགས་དྲ་ལམ་འདྲ་མིན་ཐོག་གི་ལས་རིམ་གསན་གཟིགས་རྣམ་པ་ནི་ང་ཚོའི་ཞབས་ཞུ་སྒྲུབ་པའི་དམིགས་ཡུལ་དང་སྙིང་སྟོབས་ཀྱི་རྨང་གཞི་ཡིན་པས་ལས་རིམ་གསན་གཟིགས་རྣམ་པ་ཚོར་ཡང་བཀའ་དྲིན་ཆེ་ཞུ་གི་ཡོད། ལོ་གསར་པ་འདིའི་ནང་རྣམ་པ་ལྷན་རྒྱས་ཚང་མ་སྐུ་ཁམས་གསལ་ཐང་དང་བྱ་བ་ལམ་འགྲོ་ཡོང་བའི་མཚམས་སྦྱོར་ཞུ་གི་ཡོད། ལོ་གསར་སྤྲོ་པོ་ཡོང་བར་ཤོག། བཀྲ་ཤིས་བདེ་ལེགས།

ཚང་མ་ལོ་གསར་ལ་ཡ་ཨེ་ནི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ང་ཚོ་བོད་པ་བཙན་བྱོལ་བ་ཆགས་བྱས་དཀའ་ངལ་ཆེན་པོ་ཞིག་འོག་ལ་བསྡད་པ་རེད་རྒྱ་གུང་ཁྲན་སྟོབས་ཤུགས་ལྡན་པ་ཅིག་འོག་ནས་འདུག་བསྡད་པ་རེད་དེ་ང་ཚོ་བོད་རྒྱ་ཆེ་མི་མང་གི་ཅིག་དད་མོས་ཀྱི་སེམས་ཤུགས་དེ་ནམ་ཡང་འགྱུར་བ་མེད་པ་ཆགས་བསྡད་པ་རེད་བྱས་ངས་ཡི་དེ་མགོ་རུ་ཁྲིད་བྱས་འདུག་བསྡད་པ་རེད། ཟེར། དེ་སྔ་བོད་བཅིངས་འགྲོལ་བཏང་ནས་རྒྱ་མི་གུང་ཁྲན་གྱི་རྡོ་ཟ་ཕ་དབང་རུ་འགྱུར་དུས་ཙ་ན་བོད་ཀྱི་ཆོས་དད་དང་དེ་གི་དེ་འགྱུར་བ་འགྲོ་གི་རེད་བསམ་པ་ཅིག་གི་རེ་བ་དེ་སྐྱེ་བ་རེད་དེ་ང་ཚོ་བོད་པའི་ཆོས་དང་རིག་གཞུང་གི་དད་མོས་དེ་ཁྱོན་ནས་དཔེ་ཇེ་བརྟན་ཇེ་བརྟན་ལ་ཕྱིན་བྱས་ཞེ་དྲག་ཡག་པོ་རེད་བཞག་ཨེ་ནི་བོད་ཙམ་མ་ཡིན་པའི་ད་དེང་སང་རྒྱ་ནག་རང་གི་ནང་ལོགས་ལ་ནང་ཆོས་ལ་དོ་སྣང་གསར་པ་སླེབས་བསྡད་ངེས། འཛམ་བུ་གླིང་ས་ཁུལ་མང་པོ་ཅིག་ལ་ཡ། བོད་ཀྱི་ཆོས་དང་རིག་གཞུང་ཟེར་དུས་ཙཱ་ནས་ཞིག་དངོས་གནས་དྲང་གནས་ཀྱི་གོ། རྒྱུ་མཚན་ལྡན་པ། རིགས་པ་དང་ལྡན་པ། ཨེ་ནི་བསམ་བློ་བཏང་པ་ཡིན་ན། སེམས་ཀྱི་ཞི་བདེ་ཡོང་ཡ། ཅིག་གི་སེམས་བཟང་དུ་འགྲོ་ཡ་དེ་འདྲ་གི་ཐོག་ལ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ཞིག་གི་ད། མངོན་བསྡད་དུས་ཙཱ་ནས། དེ་རིང་ཁ་སང། འཛམ་གླིང་ནུབ་ཕྱོགས་ནས་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་དམིགས་བསལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་གི་འདུག་ག་ཨེ་ནི་ཚན་རིག་པའི་ནང་ནས་དཔེར་ན་ང་བལྟས་ཆ་བཞག་ན་བས་ཚན་རིག་པའི་ནང་ནས་ཆོས་ལ་དད་པ་མེད་ན་ཡང་ཅིག་གི་སེམས་པ་བཟང་པོ་བྱེད་དགོས་ཡག་གི་ང་ཚོ་བོད་པའི་རིག་གཞུང་དེ་དམིགས་བསལ་གྱི་དོ་སྣང་བྱས་ནས་དགའ་མོས་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བྱས་ཙང་ང་ཚོ་བོད་པ་གཅིག་གི་སོ་སོའི་ཆོས་དང་རིག་གཞུང། ཅིག་དངོས་གནས་དྲང་གནས་ཁ་ཡོད་ལག་གི་ཕན་ཐོགས་ཡོད་བསྡད་པ་ད་འདི། ཞིག་གིས་རྒྱ་གུང་ཁྲན་གྱིས་འདི་བ་གཅིག་ནག་བསུབ་གཏོང་ཡག་གི། ཐབས་ཤེས་རིམ་པ་བྱས་པ་རེད་འདི་འདི་ནག་བསུབ་འགྲོ་ཡག་གི་ཚབ་ལ་ཡ་འཛམ་བུ་གླིང་འདི་ག་ལ་དོ་སྣང་གསར་པ་སླེབས་བསྡད་ཡ་ཅིག་ཆགས་བསྡད་པ་གསལ་པོ་ཞིག་རེད་ད་ལས་ཀྱང་ང་ཚོ་བོད་པ།

འབར་མ་དང་དེ་བ་ནང་པའི་ཡུལ་གྲུ་རེད་ཞེ་དྲག་ཡག་པོ་ཡོག་རེད་རེད་དེ་ཡིན་ནའི་གཅིག་གི་སློབ་སྦྱོང་གཏིང་ཟབ་པོ་བྱས་ནས་འགྲོ་བསྡད་མཁན་དེ་བོད་དང་སོག་པོ་ཨེ་ནས་སོག་པོ་ད་ཉམས་ཆག་ཞེ་པོ་ཕྱིན་ཚར་རེད་ས་ད་ང་ཚོ་བོད་ཀྱི་དངོས་གནས་དྲང་གནས་ཀྱི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་འཛམ་བུ་གླིང་གི་སྤྱི་ནོར་ཆགས་བསྡད་ཀྱི་ཡོག་རེད་ས་ད་དེ་ཚང་མས་དེ་དོ་སྣང་བྱས་མུ་མཐུད་ནས་ང་ཚོ་ད་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་མཁན་མི་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད་ལ། གཅིག་ང་ཚོས་གཅིག་གི་ཞབས་བརྟན་སྒྲུབ་ཡག་གི་ཚོར་བ། གཅིག་གི་ཕྱག་མཆོད་འབུལ་བྱེད་ཡག་གི་ཚོར་བ་ཙམ་མ་ཡིན་པར་བསམ་བློ་གཏོང་སྟངས་ཀྱི་ཐོག་ནས་གཅིག་གི་བྱམས་སྙིང་རྗེ། གཅིག་གོང་མཐོར་གཏོང་ཡག་གི་གང་ལྟར་ང་ཚོ་གོམས་གཤིས་ཤིག་ཡོད་བསྡད་པ་ད་དེ་འཛམ་བུ་གླིང་ག་ས་ག་ནས་དོ་སྣང་བྱེད་ཁོག་རེད་ལ། ད་མུ་མཐུད་ནས་དོ་སྣང་ཡོང་ཡག་ལ་ང་རང་ཚོ་ཚང་མ་ལོག་གིས་ཨེ་ནི་སོ་སོས་ཉམས་ལེན་བྱེད་དགོས་རེད་གལ་ཆེན་པོ་ཞིག་འདུག་བོད་པ་ཟེར་ལབ་དུས་ཙཱ་ནས་ཅིག་གི་སེམས་པ་བཟང་པོ་ཡོད་བསྡད་པ་ཅིག་གི་ད་སྤྱིར་བཏང་འཛམ་བུ་གླིང་ག་ས་ག་ནས་ངོས་འཛིན་བྱེད་བསྡད་ཀྱི་འདུག་ག་བྱས་ཙང་ང་རང་ཚོ་འདི་སྐྱེས་པའི་ཁ་ཐུག་ནས་མི་འདྲ་བ་ཅིག་གང་ཡང་ཡོག་མ་རེད་མི་གཅིག་པ་རེད་རེད་དེ་ཡིན་ནའི་ང་རང་ཚོ་གོམས་གཤིས་ཁོ་ཅིག་གི་སེམས་པ་བཟང་པོ་བྱེད་ཡག་གི་ཐ་ན་འབུ་སྲིན་ཚུན་ཆད་ལོག་ལ་པའི་སྲོག་གཅོད་མ་བྱེད་ཟེར་བྱས་ནས་ང་ཚོར་དེ་འདྲས་ཀྱི་གོམས་གཤིས་བཟང་པོ་ཅིག་ཡོད་བསྡད་པ་རེད་འདུག་བྱས་ཙང་ག་ང་རང་ཚང་མ་ལ་བོད་པའི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་མུ་མཐུད་ནས་རྒྱུན་འཛིན་ཐུབ་ཡག་ཅིག་དང། ཆོས་དད་ཡོད་ནས་རེད་མེད་ནས་རེད། འཛམ་བུ་གླིང་ས་ནུབ་ཤར་ནུབ་ལྷོ་བྱང་ག་ས་ག་ལ་ཡང་སེམས་པ་བཟང་པོ་བརྩི་ཡག་གི་གོམས་གཤིས་དེ་ཕར་རྒྱ་བསྐྱེད་ཐུབ་ཡག་ཅིག་དེ་ཚང་མས་ནི་སེམས་ལ་བཞག། ཨེན་ཧུར་ཐག་བྱེད་རོགས་གྱིས། ཨེན་ད་ང་ཚོ་བོད་ཀྱི། ཅིག་གི་སེམས་ཁམས་རིག་པའི་སྐོར་དེ་ནང་པའི་ཡུལ་གྲུ་ཚོའི་ནང་ལོགས་ནས་བོད། ཟབ་ཤོས་རེད་ཤག། ཅིག་གི་བསམ་བློའི་འགྲོ་སྟངས་ག་འདྲ་ག་འདྲ་ཡིན་པ་དེ་ཚོ་དྲལ་ཏེ། ང་ཚོ་དེ་སྔ་བོད་ལ་ཡ། མེད་སེ་འབྲས་ཚོའི་གཙོ་བོར་གྱུར་པའི། བའི་དགོན་པ་ཁག་དེའི་རིགས་ཀྱི་གཞུང་ཆེན་སློབ་གཉེར་བྱེད་ཀྱི་ཡོད་རེད། དེ། དངོས་གནས་དྲང་གནས་ཀྱི་ཅིག། འཛམ་བུ་གླིང་གི་གཅེས་ནོར། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོང་ཐུབ་པ་ཅིག་གི་ཡག་པོ་ཞེ་པོ་ཅིག་རེད་ཤག་འདི་ང་ཚོ་བོད་པའི་ཨ་ད་བར་དུ་དངོས་གནས་དྲང་གནས་ཀྱི་བུ་གའི་ད་ཁ་ནས་བཤད་པ་ཙམ་མ་ཡིན་པའི་ལག་ལེན་བཀལ་ནས་པའི་ང་ཚོ་ཆོས་སྐད་བྱས་ན་བཤད་སྒྲུབ་ཟུང་འབྲེལ་བྱས་ནས་ང་ཚོ་བདག་པོ་རྒྱབ་པ་རེད་དེ་སྔ་ང་ཚོ། སེམས་པ་བཟང་པོ་བྱེད་ཡག་གི། དེ་འདྲའི་གི་བསླབ་བྱ་བཟང་པོ་ཅིག་བཤད་སྒྲུབ་ཟུང་འབྲེལ་གི་ཐོག་ནས་ང་ཚོ་བོད་ལ་ཡ་ད་ལྟ་བར་དུ་བདག་པོ་རྒྱབ་ཡོད་པ་འདི་ད་འཛམ་བུ་གླིང་འདིའི་སྒང་ལ་འདུག་བ། དོ་སྣང་གསར་པ་ལ་ཡ་ཅིག་ད་ཁྱབ་ཐུབ་ཡག་ཅིག་གི་གནས་ཚུལ་ཅིག་སླེབས་ཀྱི་འདུག་བ། དེ་འདྲ་ཡིན་དུས་ང་རང་ཚོ་བོད་པ་ཚང་མ་ལ་བའི་སེམས་ཤུགས་བསྐྱེད་པའི་སྙིང་སྟོབས་བསྐྱེད་བྱས་ཨ་ནེ་ཚང་མས་བའི་ཧུར་ཐག་བྱེད་རོགས་བྱེད་ཟེར་ནས་ང་ཟེར་ཡག་འདི་ཡིན། ལྷག་པར་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེ་མི་མང་དེ་གྱད་འདི་མི་ཚང་མ་ལོག་སྔོན་ནས་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་ནས་ཞེ་དྲག་ཡག་པོ་རེད་ད་ད་དུང་ང་རང་ཚོ་ཞིག་བོད་ལ་ཡར་ལོ་སྟོང་ཕྲག་གི་རིང་གི་ཅིག་གི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་གྱད་འདི་ད་ཞིག་རྒྱུ་མཚན་ག་འདྲས་ཡིན་པ་སྟོམ་རིང་པོ་ཅིག་གི་བསམ་བློ་གཏོང་ཡག་འདི་དེ་ང་ཚོ་བོད་པ་ད་མི་རབས་གསར་པ་ཚོས་དོ་སྣང་གསར་པ་བྱེད་དགོས་ཡག་ཅིག་ཆགས་ཤག། བྱེད་ང་ཚོ་གོམས་གཤིས་ཡིན་ཟེར་གཅིག་པོ་མེད་པ་བྱས་རྒྱུ་མཚན་ག་རེ་རེད་འདུག་ག་ཨེ་ནས་དངོས་ཡོད་གནས་ཚུལ་ལ་ཡར་དར་གི་ས་གཟབ་པོ་དེ་འདི་ག་ལ་ཚན་རིག་པ་ཚོས་དགའ་པོ་བྱེད་ཡག་དང་ནུབ་ཕྱོགས་རྒྱལ་ཁབ་ཆོས་ལ་འབྲེལ་བ་མེད་མཁན་ཚོས་དམིགས་བསལ་གི་དོ་སྣང་བྱེད་ཡག་དེ་གྱད་དེ་རྒྱུ་མཚན་ག་རེ་རེད་འདུག་ག་ཕར་དོ་སྣང་བྱས་བྱས་ང་ཚོ་བོད་པ་རང་གི་པའི་ལོ་སྟོང་ཕྲག་གི་རིང་གི་གཅེས་ནོར་ཅིག་ཡོད་བསྡད་པ་ད་དེ་ཚང་མས།

ཨེ་ནི་གཞན་ད་ག་ཡིན། ཚང་མ་ལོག་བཀྲ་ཤིས་བདེ་ལེགས་ཞུ་བ་ཡིན་ཐུགས་རྗེ་ཆེ། ད་བོད་ཁ་བ་ཅན་གྱི་ལུགས་སྲོལ་བཞིན་དེང་སྐབས་ཡོ་རོབ་སྦེལ་ཇམ་རྒྱལ་ཁབ་ནང་གནས་བཞུགས་སྒྱུ་རྩལ་པ་མགོ་ལོག་ཟླ་བྷེ་ལགས་ནས་ཚང་མར་ལོ་གསར་གྱི་སྨོན་འདུན་ཞུ་རྒྱུ་རེད།

དབུ་རྒྱན་བླ་མའི་བཀྲ་ཤིས་ཆོས་གསུང་གི་ཉི་མ་གོང་དཔོན་པོའི་བཀྲ་ཤིས་བཀའ་འབེབས་ཀྱི་ཉི་མ། ཕ་ཨ་ཁུའི་བཀྲ་ཤིས་གཏམ་བཤད་ཀྱི་ཉི་མ་མ་སྲུ་མོའི་བཀྲ་ཤིས་གླུ་ལེན་གྱི་ཉི་མ་བུ་ཚ་བོའི་བཀྲ་ཤིས་བྲོ་འཁྲབ་ཀྱི་ཉི་མ་འདི་ལ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བཀྲ་ཤིས་གཡང་གི་ལོ་འདི་ད། འཛམ་གླིང་རྫུན་མ་ལུག་གི་ཨ་རི་མ་འདྲ་བོ་འདི་ཕྱི་སྣོད་ཀྱི་འཇིག་རྟེན་ལ་རང་བྱུང་གི་འཇིགས་པ་མེད་པའི་བཀྲ་ཤིས་ཤོག། ནང་བཅུད་ཀྱི་སེམས་ཅན་ལ་སེམས་ནག་གི་སེར་ཁ་མེད་པའི་བཀྲ་ཤིས་ཤོག། ནད་མུག་མཚོན་གསུམ་བཟོ་ཁང་ནི་ཞི་ཞི་བྱེད་པའི་བཀྲ་ཤིས་ཤོག། ལྟོ་གོས་གཏམ་གསུམ་བཟོ་ཚོགས་ཀྱི་རྒྱུ་ཡི་ནི་བཀྲ་ཤིས་ཤོག། དཀོན་མཆོག་རྣམ་གསུམ་གྱི་བསྟན་པ་དར་བའི་བཀྲ་ཤིས་ཤོག་ཆོལ་ཁ་སྤུན་གསུམ་གྱི་བསམ་དོན་འགྲུབ་པའི་བཀྲ་ཤིས་ཤོག། འདི་ཕྱི་བར་གསུམ་གྱི་དོན་ཆེན་འགྲུབ་པའི་བཀྲ་ཤིས་ཤོག། སྐལ་ངན་ལྕགས་བྱིའི་འཇིགས་པ་ལ་ལུས་བདུན་ཟུར་ཤིང་འབྲུག་ལོ་ལ་འབུད་གསུངས་པ་ལྟར་ཆོས་འགྲུབ་པའི་བཀྲ་ཤིས་ཤོག། རང་གི་སྐད་དང་ཡི་གེའི་སྐད་འདྲ་ཐག་སེ་བསྐལ་པའི་བར་དུ་སྐུ་ཚེ་བརྟན་པའི་བཀྲ་ཤིས་ཤོག། ཆོས་དང་རིག་གཞུང་རིན་ཆེན་ནོར་བུ་རི་བོ་བཞིན་དུ་རིགས་སུ་གནས་པའི་བཀྲ་ཤིས་ཤོག། ཆོལ་ཁ་སྤུན་གསུམ་མཐུན་སྒྲིལ་བཟང་ཁ་གཅིག་སྒྲིལ་ལ། སེར་ཁ་ཟེར་ནི་ཞིག་གི་ཡ་ཁ་འདྲ་ཟིག་མེད་པའི་བཀྲ་ཤིས་ཤོག། མཐར་སྡོམ། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ་མཆོག་གི་སྐུ་ཚེ་བསྐལ་པ་རྒྱ་མཚོའི་བར་དུ་བརྟན་ཅིང་ཐུགས་ཀྱི་བཞེད་དོན་ཐམས་ཅད་གེགས་མེད་ལྷུན་གྱིས་འགྲུབ་ནས། བོད་གཞིས་བྱེས་མཉམ་འཛོམས་ཀྱི་སྐལ་བ་མྱུར་དུ་འཆར་བའི་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པར་ཤོག། དེ་ནས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ང་གཅིག་རབ་གནས་ཤིང་འབྲུག་ལོའི་ལོ་སར་ལ་བཀྲ་ཤིས་པའི་སྨོན་འདུན་སྤེལ་ཡོད།
བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་ཀྱི་ད་ལོ་སར་གསར་དུ་བཞད་པ་ལ་ཡང་བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལ་ལ་ཡང་ཨ་ནི་ང་ཚོ་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རེད་ང་རང་སྒེར་གྱི་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་བྱས་ནས་ད་གཅིག་ཞུས་ཡིན། ད་བོད་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཐམ་པ་དེ་རྫོགས་འགྲོ་གི་ཡོད་རེད། དེའི་དུས་ཡུན་དེ་རིང་ལ་ཡ་དཔེར་ན་ཟླ་ཉིན་ལོ་སར་ནས་བྱས་ནས་ང་ཚོ་བསམ་བློ་འདྲ་ཞིག་བཏང་བ་འདྲ་བྱས་ན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལྟའི་སྐབས་ལ་ཡང་ད་སྐུ་ཁམས་དཔེ་མི་སྲིད་ཡག་པོ། ཉེ་བའི་ཆར་ལ་ཡང་ད་ལྟ་སི་ལི་གུ་རི་རེད་སྒང་ཏོག་རེད། ག་ཡ་ཆིབས་བསྒྱུར་གནང་བའི་སྐབས་ལ་ཡང་དཔེ་མི་སྲིད་སྐུ་ཁམས་ཐང་པོ་བྱས་བྱས།

ཐུགས་རེ་ཆེན་པོ་གཅིག་འདུག་སེ་གནང་ཡོད་པ་རེད་ད་སྟབས་མ་ལེགས་པ་གཅིག་ལ་ཨ་ནི་ད་འཛམ་བུ་གླིང་འདིའི་ནང་ལོགས་ལ་ཡ་ད་དམག་འཁྲུག་དང་གོད་ཆག་མང་པོ་ཞེ་པོ་གཅིག་འདུག་སེ་ནི་ཡོང་བསྡད་ཀྱི་ཡོད་རེད་དེ་ཡིན་དུས་དུས་རྒྱུན་འདི་ནས་རྒྱལ་བ་རིན་པོ་ཆེས་བཀའ་གནང་བ་ནང་བཞིན་བྱས་ནས་ང་ཚོ་གི་བོད་པའི་གི། ནང་ཆོས་ལ་བརྟེན་པའི་རིག་གཞུང་འདི་འཚེ་བ་མེད་པ་དང་བྱམས་སྙིང་རྗེ་ལ་བརྟེན་པའི་རིག་གཞུང་ཅིག་ཡིན་དུས། དེའི་གི་ད་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེས་བཀའ་སློབ་གནང་བཞག་པ་ཡིན་ནའི་རེད་བསྟན་བདག་བླ་ཆེན་རྣམ་པ་ཚོས་བཀའ་སློབ་གནང་བཞག་པ་དེ་ཚོ་ཡིན་ནའི་རེད་བསྟན་འཛིན་གྱི་སྐྱེས་བུ་དམ་པ་ཚོས་ད་འཛམ་བུ་གླིང་འདིའི་ཁྱོན་ཡོངས་ལ་ཡང་ཅིག་ལག་གཉིས་ཐལ་མོ་སྦྱར་བྱས་ནང་ཆོས་ཀྱི་གོ་དོན་དང་འབྲེལ་བའི་ཐོག་ནས་འཛམ་བུ་གླིང་འདིའི་ནང་ལ་ཞི་བདེ་སྤེལ་གྱི་ད་བྱ་ལས་སྣ་ཚོགས་ཅིག་སྒྲུབ་གནང་ཡོད་པ་དེའི་བརྒྱུད་ནས་ང་ཚོ་ཕྱིའི་འཛམ་བུ་གླིང་འདི་ནང་ལ་ཞི་བདེ་བསྐྲུན་ཡ་ལ་བོད་པའི་གི་ནང་ཆོས་དང་རིག་གཞུང་གི་ཕན་ཐོགས་ཆེན་པོ་ཅིག་སྒྲུབ་ཐུབ་ཀྱི་ཡོད་པ་དེ་གསལ་པོ་རེད། འདིའི་སྒང་ལ་ང་ཚོ་བོད་པ་ཚོའི་ངོས་ནས་ཡིན་པ་ཡིན་ན་དམ་བཅའ་བརྟན་པོ་བྱས་བྱས་ང་ཚོ་གི་གནས་སྟངས་གང་ཡིན་ག་འདྲ་ཅིག་གི་འོག་ལ་ཡིན་པ་ཡིན་ནའི་འཚེ་བ་མེད་པའི་གི་ལམ་སྒང་ལ་འཇུག་བྱས

ཛ་དྲག་པོ་དང་དཀའ་ངལ་ཆེན་པོ་མང་པོ་གཅིག་དབང་ནས་ཕྱིར་སྒུག་གི་ཡོད་རེད་དེ་ཡིན་ནའི་ཁྱེད་རང་ཚོའི་ད་ད་ལྟ་བར་དུ་ཧུར་ཐག་པ་དག་དཀའ་ལས་བརྒྱབ་པ་རེད་མི་རིགས་དོན་དག་སོ་སོའི་གི་ཅིག་མི་རིགས་གི་ངོ་བོ་དོན་དག་སྐད་ཡིག་དང་ཆོས་དང་རིག་གཞུང་ད་ད་ད་རྒྱ་ནག་གཞུང་གི་སྲིད་ཇུས་སིམ་ཞེས་པ་དེ་ཚོ་ལ་བལྟས་པ་ཡིན་ན་ད་ཛ་དྲག་ཤོས་ཅིག་གང་ལྟར་བོད་པའི་མི་རིགས་གི་ངོ་བོ་ཁོ་རང་མེད་པ་བཟོ་ཡག་གི་ད་སྲིད་ཇུས་དེ་འདྲ་ཞིག་འགྲོ་བསྡད་གི་ཡོད་དུས་ད་འདོད་གད་ཅིག་ད་དཀའ་ངལ་ཡོད་རེད་དེ་ཡིན་པ་ཡིན་ནའི་སྔར་དང་མ་འདྲ་བའི་གི་ད་སེམས་ཤུགས་འཕར་མ་ཞིག་བསྐྱེད་བྱས་ཁྱེད་རང་ཚོས་གི་བོད་པའི་མི་རིགས་ངོ་བོ་སྲུང་སྐྱོབ་བྱེད་ཡ་དང་ཨེ་གོང་འཕེལ་གཏོང་ཡ་ལ་ཡ་ད་ཐབས་ཤེས་སྣ་ཚོགས་ཅིག་བརྒྱུད་ནས་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཤག་ང་ཚོ་བཙན་བྱོལ་ནང་གང་ཐུག་ཐུག་ཅིག་ང་ཚོ་བྱེད་བསྡད་གི་ཡོད་ཕྱི་ནས་དུ་བྱེད་ཡ་ཡིན་ཨེ་ལོ་རྗེས་མའི་གི་ལོ་གསར་བར་དུ་ཁྱེད་རང་ཚང་མ་ལ་སྐུ་ཁམས་གསལ་ཐང་ཡོང་ཡ་དང་ཨེ་གཙོ་བོ་དེ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཁམས་བདེ་པོ་ཡོང་ཡ་དང་སྐུ་ཚེ་ཞབས་པད་བརྟན་ཡ་དེ་ང་ཚོ་གལ་ཆེན་པོ་ང་ཚོ་གཅིག་པུ་མ་རེད་འཛམ་བུ་གླིང་ལ་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་ལ་ཡང་ང་ཚོ་གསོལ་བ་སྨོན་ལམ་གདབ་ཡ་དང་གལ་ཆེ་ཤོས་དེ་ད་རྒྱལ་བ་རིན་པོ་ཆེས་བཀའ་གནང་བཞག་པ་དེ་གལ་ཏེ་ང་ཚོ་དོན་རྟོགས་པ་བྱས་བྱས་ཨ་ནི་ཉམས་ལེན་གྱི་ཐོག་ལ་འགྲོ་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཅེས་ཞུ་ཡ་ཐུགས་རྗེ་ཆེ།
དེ་བཞིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་བོད་ཤིང་འབྲུག་ལོའི་ལོ་གསར་གྱི་དགའ་སྟོན་ལ་རྟེན་འབྲེལ་བྱས་ཡོད། ད་དེ་རིང་ལོ་གསར་གྱི་འཚམས་འདྲི་ཚིག་ཁ་ཤས་ཞུ་ཡ་ལ་ཨ་ནི་བོད་ཕྱི་ནང་གཉིས་ལ་བཞུགས་མཁན་གྱི་བོད་མི་ཡོངས་དང་ཨ་ནི་བོད་ཕྱི

ཀྱི་འགོ་རྩོམ་ཐུབ་ཡ། ནི་སོ་སོ་གི་མིག་ཀྱང་ཐུབ་པ་དེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ནང་བཞིན་གྱི་ཉི་མ་གཉིས་གསུམ་དགའ་དགའ་སྤྲོ་སྤྲོ་ཙམ་མ་ཡིན་པའི་བྱས་ལོ་གསར་པ་དང་ལོ་ཧྲིལ་བོ་འདི་དོན་སྙིང་དང་ལྡན་པ་ཡོང་ཐུབ་མཁན་ལ་འབད་བརྩོན་ཞུ་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་རེད་དེ་ག་ནང་བཞིན་གྱི་ད་ཆབ་སྲིད་ཀྱི་ཐོག་ནས་ཞུ་བ་ཡིན་ན་ད་ང་རང་ཚོ་བོད་ཕྱི་ནང་གཉིས་ཀྱི་གནས་སྟངས་འདྲ་པོ་ཆགས་ནས་ད་ང་ཚོ་གྱོང་ཆེན་པོ་རེད་ཡིན་ན་ཡང་སྤྱི་ཡོངས་ཀྱི་ད་དུས་རབས་ཉི་ཤུ་རྩ་གཅིག་པའི

དེ་འདི་ད་བོད་མི་རིགས་གནས་མ་གནས་ཟེར་དེ་བོད་ཀྱི་སྐད་ཡིག་དང་རིག་གཞུང་གི་ཐོག་ལ་ཐུག་བསྡད་ཡོད་རེད་དེ་ནང་བཞིན་གྱི་བོད་སྐད་ཡིག་དང་རིག་གཞུང་ཟུར་དུ་ཡོད་ཕྱིན་ཆད་ད་མི་རིགས་དེ་ཡི་རང་དང་ངོས་འཛིན་ཐུབ་ཡག་གི་གནས་སྟངས་ཆགས་བསྡད་རེད་དེ་ཚོའི་ཐོག་ལ་ང་ཚོས་ཐུགས་སྣང་གནང་ནས་འབད་བརྩོན་ཞུ་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཤག་དེ་ནང་བཞིན་གྱི་ད་ལོ་འདིའི་ནང་ལོགས་ལ་གལ་ཆེ་བ་གཅིག་ད་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལུགས་རྩིས་པ་ཡིན་ན་དགུང་ལོ་དགུ་བཅུའི་ནང་ལོགས་ལ་ཕེབས་ཡོང་གི་ཡོད་རེད། ཨ་ནི་དེ་ནང་བཞིན་གྱི་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་པོ་འཚོ་བཞུགས་གནང་ཡ་དགོས་ཡ་དེ་ད་ང་རང་ཚོ་བོད་མི་ཚང་མའི་ད་ཅིག་རེ་འདུན་གཅིག་པུ་འདྲ་བོ་ཅིག་ཆགས་བསྡད་རེད་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་རླབས་ཆེན་དགོངས་གཞི་དེ་ཚོ་ང་ཚོ་འགྲུབ་ཐུབ་ཡ། ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་དྲན་ཞུ་ཐུབ་དགོས་ཡ་དེ་འདྲ་གི་ཐོག་ནས་ད་ང་ཚོ་གཞུང་འབྲེལ་རེད་གཞུང་འབྲེལ་མ་ཡིན་པའི་ཐོག་ནས་ད་ང་ཚོ། དགུ་བཅུའི་གོ་སྟོན་ཟེར་ནས་སྲུང་བརྩི་གི་ལས་རིམ་མང་པོ་ཡོང་གི་རེད། ད་ག་ནང་བཞིན་གྱི་ད་བོད་མི་ཚང་མས་ཅིག་སྐྱབས་མགོན་རིན་པོ་ཆེ་གི་མཛད་འཕྲིན་རེད་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་རེད་དེ་འདྲའི་མཚོན་ཐུབ་ཡག་གི་སྒེར་སོ་སོའི་ངོས་ནས་ལས་རིམ་དེ་འདྲའི་ཆ་ཤས་ལེན་ཐུབ་པ་ཡིན་ན་ཏན་ཏན་དེ་ཡག་པོ་རེད་བསམ་གྱི་འདུག་ཨ་ནི་སྤྱི་ཡོངས་ཀྱི་ད་ང་རང་ཚོ་བོད་མི་རིགས་ཟེར་ཡོང་དུས་ཀྱི་ལོ་རྒྱུས་ཀྱི་ཐོག་ནས་བལྟས་པ་ཡིན་ན་ཆ་ལོ་རྒྱུས་རིག་གཞུང་ཕྱུག་པོ་ཡོད་མཁན་ཅིག་ཆགས་བསྡད་རེད་ཨ་ནི་ང་རང་ཚོ་མེས་པོ་བཙན་པོ་གོང་མ་རྣམས་ཀྱི་སྙིང་སྟོབས་དང་འབད་བརྩོན་ལ་བརྟེན་ནས་ཅིག་ཆོས་རིག། དམིགས་བསལ་གྱི་ད་ཕུན་སུམ་ཚོགས་པ་ཅིག་ཡོད་པ་ཡིན་ཏེ། ད་ང་རང་ཚོ་བོད་གངས་ཅན་པ་ཟེར་ནས་བོད་བོད་རིགས་སྤུན་ཟླ་ཟེར་ནས་ཚང་མ་ད་ཅིག་གཅིག་གྱུར་གྱི་འདུ་ཤེས་དེ་སླེབས་ཐུབ་ཡོད་རེད་དེ་ནང་བཞིན་གྱི་ད་ང་རང་ཚོ་མཚམས་རེ་འོང་ཅིག་ལུང་ཚན་དང་ཆོལ་ཁ་དེ་འདྲའི་རྒྱུ་མཚན་དུ་བྱས་ནས་ཅིག་བོད་མིའི་ནང་ཁུལ་གྱི་མཐུན་ལམ་དེ་རྡོག་རོལ་གཏོང་བསྡད་དེ་འདྲའི་གི་མཚམས་རེ་ཡོང་བསྡད་པའི་གནས་སྟངས་ལ་ཆགས་བསྡད་ཀྱི་འདུག་དེ་ཡིན་དུས་དེ་འདྲའི་གི་ཐོག་ལ་ང་ཚོ་དགོངས་པ་བཞེས་ནས་མཚམས་རེ་བསམ་ཚུལ་མ་མཐུན་པ་ཡོང་ཆོག་གི་ཡོད་རེད་དེ་ཡིན་དུས་ང་ཚོ་སྤྱི་ཚོགས་ཀྱི་ནང་ཡིན་ན་ཡང་བསམ་ཚུལ་མ་མཐུན་པ་ཡོང་གི་ཡོད་རེད་དེ་དེ་རྒྱུ་མཚན་ཆེན་པོ་འདྲ་བཟོས་ནས་ནང་ཁུལ་འགལ་བ་ཆེ་རུ་བཟོ་ཡག་གི་འབད་རྩོལ་འདྲ་བོ་དེ་དེ་ནམ་ཡང་མ་གནང་བ་དང། དེ་འདྲ་གི་གནང་མཁན་ཡོད་པ་ཡིན་ན་དེ་ཚོ་ལ་གོ་སྐོན་ལྷུག་བཤད་བྱེད་ཐུབ་དགོས་དེ་གལ་ཆེན་པོ་རེད་ཤག་ཟེར་ནས་དེ་ཞུ་ཡ་ཡིན་ང་ཚོ་བཙན་བྱོལ་ནང་ལོགས་ལ་ཐོག་མར་འབྱོར་བའི་སྐབས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོལ་ཁ་གསུམ་དེ་སྐྱིད་ན་མཉམ་སྐྱིད་སྡུག་ན་མཉམ་སྡུག་གི་ད་སྐྱབས་མགོན་རིན་པོ་ཆེའི་ཐོག་མའི་དགོངས་གཞི་ཆགས་བསྡད་རེད། དེ་འདྲའི་ཡོང་ཡ་ལ་ད་བཀའ་སློབ་རིམ་པ་མང་པོ་ཅིག་ཕེབས་བསྡད་རེད། དེ་ཡིན་དུས་ཨཱ་ནི་དེ་ཚོ་ང་ཚོ་དགོངས་པར་བཅངས་ནས་སྤྱི་ཡོངས་ཀྱི་ཆ་ནས་ང་ཚོ་བོད་པ་རྣམས་པ་མཐུན་ལམ་དམ་ཚིག་ཡག་ཐག་ཆོད་ཡོད་རེད་དེ་ད་རུང་ཡིན་ན་ཡང་ང་ཚོ་ཤུགས་ཆེ་རུ་གཏོང་ཐུབ་དགོས་ཡ་དེ་ཚང་མས་འབད་བརྩོན་གནང་རོགས་གནང་ཟེར་ཞུ་ཡ་ཡིན་ད་ལོ་གསར་གི་འཚམས་འདྲི་མཉམ་དུ་ད་ཚིག་ཁ་ཤས་ཤིག་དེ་འདྲའི་ཞུ་ཡ་ཡིན་ཨཱ་ནི་བསྐྱར་དུ་ལོ་གསར་བ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཨཱ་ནི་ལོ་གསར་བའི་ནང་ནད་མེད་ཚེ་རིང་བདེ་སྐྱིད་ཕུན་སུམ་ཚོགས་པ་ཨཱ་ནི་དེ་ག་ནང་བཞིན་གྱི་ད་བྱམས་པ་དང་བརྩེ་བ་སྙིང་རྗེ་གི་ནུས་པ་དེ་གོང་དུ་འཕེལ་བའི་ཐོག་ནས་འཛམ་གླིང་ཞི་བདེ་ཡོང་ཡ།

བོད་ཀྱི་ལོ་སར་ཉིན་ཨ་རིའི་ཉི་འོད་གྲོང་ཁྱེར་དུ་རླངས་འཁོར་ཟུར་དུ་འཇོག་པའི་རིན་པ་བསྡུ་ལེན་མི་བྱེད་པའི་ཁྲིམས་འཆར་ཞིག་བཏོན་ཡོད་པ་རེད། ཕྱི་ཟླ་གཉིས་པའི་ཚེས་བརྒྱད་དེ་རེས་གཟའ་ཕུར་བུའི་ཉིན་ཨ་རིའི་ཉི་འོད་གྲོང་ཁྱེར་སྤྱི་ཡོངས་ཀྱི་ཚོགས་འདུའི་ཐོག་གྲོང་སྡེ་ལྷན་ཁང་གི་འཐུས་མི་ཇུ་ལི་ཝང་ལགས་ཀྱིས། བོད་ཀྱི་ལོ་སར་གྱི་ཉིན་མོ་དང་བསྟུན་ནས་ཉིན་དེར་ཉི་འོད་གྲོང་ཁྱེར་ནང་ལམ་ཟུར་དུ་རླངས་འཁོར་འཇོག་པའི་རིན་པ་བསྡུ་ལེན་མི་བྱེད་རྒྱུའི་ཁྲིམས་འཆར་ཞིག་བཏོན་ནས་ངོ་སྤྲོད་གནང་འདུག་འདིའི་སྐོར་ལ་གྲོང་སྡེ་ལྷན་ཁང་གི་འཐུས་མི་ཇུ་ལི་ཝོན་ལགས་ལ་ཁ་པར་བརྒྱུད་ནས་བཅར་འདྲི་ཞུས་པའི་ནང་ཁོང་གིས་གསུངས་རྒྱུར། ཁ་སང་ནི་ལོ་རྒྱུས་ཀྱི་ཉིན་མོ་ཞིག་ཡིན་དེ་ནི་ལོ་སར་སྐབས་ལམ་ཟུར་དུ་རླངས་འཁོར་འཇོག་པའི་རིན་བསྡུ་ལེན་མི་བྱེད་རྒྱུའི་ཁྲིམས་འཆར་བཏོན་པ་དེས་ཨ་རིའི་ཉི་འོད་ནང་གི་ཨ་རིའི་བོད་པ་དང་ཧི་མ་ལ་ཡའི་མི་མང་གིས་ལོ་སར་སྐབས་ནང་མི་དང་ཆོས་ཕྱོགས་ཀྱི་བྱེད་སྒོར་ཞུགས་སྐབས་སེམས་ལྷོད་པོར་དུས་ཆེན་འདི་ལ་རོལ་ཆོག་པའི་ཁྲིམས་འཆར་གལ་ཆེན་ཞིག་ཡིན་ཞེས་འགྲེལ་བརྗོད་གནང་བ་དང། ཁྲིམས་འཆར་འདི་གཏན་འབེབས་ཡོང་བར་ལོ་སར་ལ་རོལ་མཁན་ཚོས་གྲོང་སྡེ་ལྷན་ཁང་གི་མི་མང་དང་ལྷན་དུ་ཉམས་ཞིབ་སྐབས་སུ་བཅར་དགོས་པ་དང་ཆ་ཤས་ལེན་རྒྱུ་དེ་གལ་ཆེན་པོ་ཡིན་པ་ཡང་འགྲེལ་བརྗོད་གནང་གི་འདུག། ལྷན་རྒྱས་རྣམ་པ་ད་དེ་རིང་གི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ནང་འབུལ་ལམ་ནས་ཤིང་འབྲུག་ལོའི་ལོ་སར་དམིགས་བསལ་ལས་རིམ་དེ་གཏོང་མཚམས་འདི་ནས་འཇོག་རྗེས་ཁྱེད་རྣམ་པས་ལོ་སར་སྐྱིད་པོ་རོལ་བའི་སྨོན་འདུན་ཞུ། དེ་རིང་གི་དམིགས་བསལ་ལས་རིམ་འདིའི་གོ་སྒྲིག་པ་དཔལ་ལྡན་རྒྱལ་ལགས་དང་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས། ལས་རིམ་གཙོ་སྐྱོང་དང་གསར་འགྱུར་བཤད་མཁན་ལྕགས་མོ་མཚོ་ཡིན། སང་ཉིན་ང་ཚོ་སླར་ཡང་མཇལ་ཡོང་ད་བདེ་མོ་བྱོས།